གལ་ཏེ་དེ་ལས་སྐྱེས་པའི་ཕྱིར་འབྲས་བུ་གོ་བྱེད་ཡིན་ན། ད་ཐལ་འགྱུར་བཏང་ས་བཏང་གི་རེད་གལ་ཏེ་དེ་ལས་སྐྱེས་པའི་ཕྱིར་འབྲས་བུ་གོ་བྱེད་ཡིན་ན། མེ་ལས་དུ་བ་སྐྱ་བོ་དང། ཁམ་པ་དང་སྔོ་བོ་དང། སྔོ་བོ་སོགས་སྐྱེ་བ་མཐོང་བས། སྐྱ་བོ་སོགས་ཀྱང་མེ་གོ་བྱེད་ཀྱི་རྟགས་ཡིན་པར་ཐལ། མེ་གོ་བྱེད་ཡིན་པར་ཐལ། འདོད་མི་རིགས་ཟེར་ཁོ་རེ་ཁོ་རེ་ལབ་བསྡད་རེད་གོ་བྱེད་ཡིན་པར་ཐལ་འདོད་ཟེར་ན་འགྲིག་གི་མ་རེད་ཟེར་བཏང་ས་གཏོང་མཁན་ཁོ་རང་རང་གི་དེ་ལ་འདོད་ཟེར་ན་འགྲིག་གི་མ་རེད་མི་འགྲིག་ག་ག་རེ་རེད་ཟེར་ན། མེ་ལོག་པས་དེ་དག་ལྡོག་པར་མ་ངེས་པའི་ཕྱིར་ཟེར་ན་འོ་འདུག་ཟེར་ནས་ཁོ་རེ་བཏང་ས་རེད། ཁྱོད་རང་འདུག་སེ་ཨ་ལི་ཡིན་པར་ཐལ་ཟེར་ལབ་སྟེ། ད་མིའི་ལན་རྒྱག་མ་ཆོག་ག་ཚོད་ཁྱོད་རང་འདོད་ཟེར་ཆོག་གི་མ་རེད་མི་འགྲིག་ག་ག་རེ་ཟེར་ན་འདི་ལ་སྐྱོན་འདི་ཡོད་རེད་ཁོ་རེ་སྐྱོན་གཅིག་བཏང་ཀྱང་མ་འོ་དེ་མ་གཏོགས་ཡང་འདོད་མི་རིགས་ཟེར་ཏེ་ཁོ་རང་ལན་རྒྱག་མཁན་གཞན་དག་ཡོད་པའི་སྐད་ཆ་མ་རེད་ད་ཁོ་རང་གི་ད་ལྟ་དེ་ལགས་པས་མི་སློབ་པའི་དེ་ལྟར་སློབ་པ་ངེད་ཚོ་བྱེད་བཏང་ས་གཅིག་བྱེད་བཏང་ས་གཅིག་བྱེད་ཡང་རྩྭ་དང་སོག་མའི་མེ་དང་དེར་ཡང་གསལ་བ་དང་འབར་བ་སོགས་མཐོང་བ་ལས་སོགས་ལས་དུ་བ་སྐྱེ་བ་མཐོང་བས། དེ་དག་ཀྱང་ཟེར་དུས་ག་རེ་ཟེར་རྩྭ་ཡི་མེ་དང་འོ་སོག་མའི་མེ།

རྟགས་གསུམ་པ་ཡིན་པའི་སྐད་ཆ་དང། དུག་བྱེད་རྩོད་པ་གསུམ་པ་ཡིན་པའི་སྐད་ཆ་བྱེད་ད་ཡང་གཅིག་ལ། དུ་ཡི་རྟགས་ལས་ལ་ལ་མེ་གོ་བར་བྱེད་པ་ན། མེ་དང་གྲུབ་བདེ་རྫས་གཅིག་པའི་མི་རྟག་པ་ཡང་གོ་བར་བྱེད་པར་ཐལ་མེ་ལས་སྐྱེས་པ་བཞིན་དུ་དེ་ལས་སྐྱེས་པའི་ཕྱིར་འདོད་མི་རིགས་ཏེ། མེ་ངེས་བཞིན་དུ་དེ་ཉིད་དུ་རྟག་པར་སྒྲོ་འདོགས་པ་མཐོང་བའི་ཕྱིར་དེ་རྩོད་པ་བཞི་པ་ཡིན་པའི་སྐད་ཆ་བྱེད་རྩོད་པ་དེ་བཞི་པ་ཡིན་པའི་སྐད་ཆ་བྱེད། དུག་བྱེད་ཡང་མེ་གྲུབ་དུས་ན་དུ་བ་མ་སྐྱེས་ཏེ། དུ་བ་གྲུབ་དུས་ན་མེ་འགགས།

བྱས་དེ་ལ་ཆོས་ཅན་འགོ་ལ་སྐྱ་བོ་སོགས་ཀྱང་མེ་གོ་བྱེད་ཡིན་པར་ཐལ་དཀར་པོ་དེ་མེ་གོ་བྱེད་ཡིན་པར་ཐལ་ལ་དཔྱད་ཚར་ག་བ་ག་བ་གོ་བ་ཧ་གོ་བ་མ་གོ་བ་ཡིན་ཙང་དེའི་དོན་ལ་བརྟག་པ་གཉིས་བྱས་ནས་ལན་བརྒྱག་གོ། དང་པོ་དུ་བ་སྐྱ་བོ་ལབ་སོང་ངམ། ཆོས་ཅན་འགོ་ཚུགས་ཡོང་དུས་ས་སྐྱ་བོ་ཟེར་བ་དུ་བ་སྐྱ་བོའི་སྐད་ཆར་དུ་བ་དཀར་པོ་ཟེར་གྱི་མི་འདུག་བ་དང་པོ་ཆོས་ཅན་ཚུགས་དུས་དང་པོ་དུ་བ་དཀར་པོ་ཟེར་ཡོང་བ་རེད། ཆོས་ཅན་འགོ་ཚུགས་ཡོང་དུས་དཀར་པོ་དེ་མེ་གོ་བྱེད་ཡིན་པར་ཐལ་བཏང་ཡོང་དུས་ས་དེ་མགོ་ལྟ་བུའི་སྐད་ཆ་ཅིག་ཡིན་ཙང་དེའི་སྟེང་དུ་ལན་བརྒྱག་དུས་ས་སྐད་ཆ་གཉིས་བྱས་གོ་སོང་ངམ།

དེ་ཚོ་ལས་དུ་བ་སྐྱེས་པའི་ཕྱིར་ཟེར་ཡང་ད་དུ་བ་སྐྱེས་པའི་ཕྱིར་ཟེར་འདུག་ཟེར། ད་དེ་དུ་བའི་གོ་བྱེད་ཡིན་པར་འདོད་ཟེར་ན་གོ་བྱེད་ཡིན་ན། དེ་ལོག་པའི་སྟོབས་ཀྱིས་ཟེར་ད་ག་རེ། སྤོས་ཀྱི་མེ་དེ་མེད་པའི་སྟོབས་ཀྱིས་དུ་བ་མེད་ཟེར་དགོས་དེ་ཁྱབ་ཀྱི་མ་རེད་བ་སྤོས་དང་མེད་ས་ལ་དུ་བ་ཡོད་རེད་བ། ཙན་དན་གྱི་མེ་མེད་ས་ལ་དུ་བ་སྐྱེ་གི་རེད་བ་གློག་གི་མེ་མེད་ས་ལ་དུ་བ་སྐྱེ་གི་རེད་བ། བྱས་ད་མེ་ལོག་པའི་སྟོབས་ཀྱིས་ཟེར་བ་དེ་ཚོ་ལོག་པའི་སྟོབས་ཀྱིས་དུ་བ་ལྡོག་གི་མི་འདུག་བཏང་ས་གཅིག་དང། བཏང་ས་གཉིས་རེད་སོང་ཨ་ནི། ག་རེ་མགོ། དུ་ཡི་རྟགས་ལ་བལྟས་ནས། ལ་ལ་མེ་གོ་ཡོང་གི་རེད་བ་དུ་ཡི་རྟགས་ལ་བརྟེན་ནས་ཕ་ན་དུ་ལྡན་ལ་ཕ་གིའི་སྒང་དེར་མེ་ཡོད་རེད་ག་རེ་ཟེར་ན་དུ་བ་འདུག་བསམ་ནས་དུ་ཡི་རྟགས་ལ་བརྟེན་ནས་ལ་ལ་མེ་གོ་བར་བྱེད་མཁན་གྱི་ཕྱོགས་ཆོས་རྒྱ་ཡི། མངོན་སུམ་གྱི་དུ་བ་ཕྱོགས་ཆོས་རྒྱ་ཡི་མངོན་སུམ་གྱི་དུ་ག་རེ་མཐོང་མཁན་དེ་རེད་དུ་ལྡན་ལ་ལ་ཆོས་ཅན་མེ་ཡོད་དེ་དུ་བ་ཡོད་པའི་ཕྱིར་ཟེར་རྟགས་དེ། ཕྱོགས་ཆོས་མཐོང་མཁན་གྱི་མངོན་སུམ་གོ་ག་གི་རེད། དེ་ནས་ལ་ཡི་སྟེང་དུ་དུ་བ་ཡོད་པ་མཐོང་མཁན་གྱི་ཤེས་པ་དེ་ལ་ཕྱོགས་ཆོས་འཇལ་བའི་མངོན་སུམ་ཟེར་འོང་བ་རེད། འོ་དེ་འདྲའི་ཕྱོགས་ཆོས་འཇལ་བའི་མངོན་སུམ་དེ་གིས་རྟོགས་ཡས་ག་རེ་ཤ། ལ་ཡི་དུ་བ་དེ་རེད་བ་ཁོས་ཕ་གིར་མཐོང་ཡས་གོ་ག་རེ་མཐོང་དགོས་བ་རེད། ཁོ་རང་གིས་ཕ་གིར་ལ་ཡི་དུ་བ་འདུག་བསམ་གི་རེད་བསམ་གི་ཡོད་མ་རེད། ཕ་གིར་དུ་བ་འདུག་བསམ་གི་རེད་བ། དོན་དངོས་པོའི་གནས་ཚུལ་ལ། ལ་ཡི་དུ་བ་ཅིག་རེད་བ་ཁོ་རེད་བ་ཡིན་ཙང་དེ་འདྲའི